འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད། འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ།
ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག།
འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད།
ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
Alzheimer's ཡི་ན་ཚ་ཟེར་བ་དེ་དྲན་པ་མི་གསལ་ཞིང་ན་ཚ་དེ་ཡོང་མཁན་ཚོ་ལོ་ཆེ་རུ་འགྲོ་དུས་ཉིན་རེ་ཡི་བྱུང་བ་ཚང་མ་བརྗེད་འགྲོ་བའི་ན་ཚ་ཞིག་ཡིན་ཅིང། ན་ཚ་དེ་སྡུག་པོ་ཡོང་མཁན་གྱིས་རང་གི་སྡོད་ཁང་གང་དུ་ཡོད་པ་ཡང་བརྗེད་འགྲོ་གི་ཡོད་པ་རེད། ན་ཚ་དེ་ཡི་ཐོག་ལ་ཞིབ་འཇུག་བྱེད་མཁན་ཚན་རིག་པ་དང་ཨ་མི་རི་ཀའི་སྲིད་གཞུང་གིས་ན་ཚ་དེ་བརྟག་དཔྱད་དང་ངོས་འཛིན་བྱེད་ཕྱོགས་ཐབས་ལམ་གསར་པ་ཞིག་ལག་བསྟར་བྱེད་དགོས་པའི་སྐོར་ལ་གྲོས་འགོ་གཏོང་གི་ཡོད་པ་དེ་ནི་འདི་ཡི་ཀླད་པའི་འགྱུར་བ་དང་སྐྱེ་ཁམས་ཀྱི་རྟགས་མཚན་ལ་དཔྱད་ཐབས་བྱས་ནས་སྔོན་ནས་ཤེས་རྟོགས་ཡོང་བ་བྱེད་རྒྱུ་དེ་ཡིན་པ་རེད། བྱ་འགུལ་འདིའི་དམིགས་ཡུལ་དེ་ན་ཚ་དེའི་ཐད་ལ་ཞིབ་འཇུག་བྱེད་རྒྱུའི་ནུས་པ་ཆེ་རུ་གཏོང་རྒྱུ་དེ་ཡིན་པ་དང་དེ་ཡང་ནད་པ་དང་བླངས་པ་རྣམས་ཀྱི་ཀླད་པ་ལ Scan ནམ་བརྒྱུད་དཔྱད་ཟེར་བའི་ཡོ་བྱད་བེད་སྤྱོད་གཏོང་བའི་ཐོག་ནས་ཞིབ་ཏུ་བརྟག་དཔྱད་བྱས་པ་དང། འདི་ཡི་བརྒྱུད་ནས་ན་ཚ་དེ་ཡོད་པའི་རྟགས་མཚན་སྔོན་ནས་ཤེས་ཐབས་བྱེད་ཀྱི་ཡོད་པ་རེད། དེ་ལྟར་ན་ཡང་ད་ལྟ་གནས་སྐབས་སུ་བརྒྱུད་དཔྱད་ཟེར་བའི་ཡོ་བྱད་དེ་མི་ཚང་མ་ཡི་ཐོག་ལ་བེད་སྤྱོད་གཏོང་རྒྱུ་སྔ་དྲགས་ཡོད་པ་དེ་ནི་ཡོ་བྱད་དེའི་ནུས་པ་ཡི་ཐད་ནས་ད་དུང་ཡང་གདེང་ཚོད་ལོངས་རྒྱུ་བསྡད་ཡོད་པ་ཞིག་རེད། དེར་བརྟེན་ད་ལྟ་ཡི་ཆ་ལ་སྨན་པ་རྣམས་ཀྱིས་ན་ཚ་དེ་བརྟག་དཔྱད་བྱེད་པའི་སྲོལ་རྒྱུན་གྱི་ཡོ་བྱད་མུ་མཐུད་ནས་བེད་སྤྱོད་གཏོང་གི་ཡོད་པ་རེད། གང་ལྟར་བརྟག་དཔྱད་ཀྱི་ཡོ་བྱད་ག་རེ་བེད་སྤྱོད་གཏོང་ན་ཡང་དཔྱད་ཐབས་གསར་པ་འདི་ཡིས་ནུས་པ་ཧ་ཅང་ཆེན་པོ་ཐོན་རྒྱུ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཚན་རིག་པ་རྣམས་ཀྱིས་བརྗོད་པ་ལྟར་ན། Alzheimer's ཡི་ན་ཚ་ཟེར་བ་དེ། དངོས་སུ་མ་ན་གོང་གི་ལོ་བཅོ་ལྔ་ནས་ཉི་ཤུ་ཡི་གོང་ནས་ནད་རྟགས་མཐོང་རྒྱུ་ཡོད་པ་ཡིན་པ་རེད། Mayo Clinic སྨན་གཏོང་ཁང་གི་སྨན་པ Clifford Jack ཟེར་བ་ཡིས། སྤྱི་བཏང་དྲན་པ་ལ་དཀའ་ངལ་མེད་པ་གང་ཞིག་ལ་ཀླད་པའི་གྲུབ་ཆ་ཡི་ཐོག་ནས་ཨལ་ཛཱ་མ་ཡི་ན་ཚ་ཡོད་མཁན་ལ་ངོས་འཛིན་བྱེད་པའི་མི་མང་པོ་ཞིག་འདུག་ཅེས་བརྗོད་ཡོད་པ་རེད། ཁོང་གིས་ན་ཚ་དེ་ཡི་ཐད་ཀྱི་མཁས་པའི་འདུ་ཚོགས་ཀྱི་འགོ་ཁྲིད་ནས་ན་ཚ་དེའི་སྐོར་གྱི་གནས་ཚུལ་དཔྱད་ཞིབ་དང་ལམ་སྟོན་གྱི་ཚད་ཐིག་གསར་པ་ཞིག་ཁ་རྩང་གཟའ་མིག་དམར་ཉིན་སྤྱི་དམངས་ལ་འགྲེམས་སྤེལ་བྱས་ཡོད་པ་རེད། འཛམ་གླིང་ནང་ད་ལྟ་མི་ས་ཡ་ལྔ་བཅུ་ལ Dementia ཟེར་བའི་ཀླད་པ་ཡི་ན་ཚ་དེ་ཡོད་པ་དང། དེ་ཡི་གྲས་ནས Alzheimer ཡི་ན་ཚ་ཟེར་བ་དེ་ཡོངས་སུ་ཁྱབ་པའི་ན་ཚ་ཞིག་ཡིན་པ་རེད། ཨ་མི་རི་ཀའི་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ནང་ལ་མི་ས་ཡ་ལྔ་དང་འབུམ་བདུན་ལ་ད་ལྟ་ངོས་འཛིན་བྱེད་པའི Alzheimer ན་ཚ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ད་ལྟ་ངོས་འཛིན་བྱེད་པ་དེ་དྲན་པ་མི་གསལ་བའི་དཀའ་ངལ་གཞི་ལ་བཞག་ནས་ངོས་བཟུང་གི་ཡོད་པ་ཞིག་རེད། འོན་ཀྱང་གསར་དུ་ན་ཚ་དེའི་སྐོར་བརྟག་དཔྱད་བྱེད་པའི་ལམ་ལུགས་ལྟར་ན། ད་ལྟ་དྲན་པ་གསལ་པོ་ཡོང་མཁན་གྱི་ལོ་བདུན་ཅུ་ཡི་གོང་ལ་སླེབས་པའི་མི་གྲས་ནས་སུམ་ཆ་གཅིག་ལ་ན་ཚ་དེ་ཀླད་པའི་ནང་ཡོད་པར་ངོས་བཟུང་གི་ཡོད་པ་སྨན་པ Jack ལགས་ཀྱིས་འགྲེལ་བརྗོད་བྱས་ཡོད་པ་རེད། ད་ལྟའི་ཆ་ལ་ན་ཚ་དེ་གནས་སྐབས་ཅུང་འཇགས་པའི་སྨན་གཉིས་ཡོད་པ་ལས་བཅོས་ཐུབ་པའི་སྨན་ཞིག་མེད་པ་རེད། ད་བར་དེའི་ཐོག་ལ་སྨན་བཅོས་བྱེད་རྒྱུའི་འབད་བརྩོན་ཐེངས་མ་མང་པོ་བྱས་ཀྱང་ལམ་ལྷོང་སོང་མེད་པ་དང། ད་ལྟ་སྨན་པ་རྣམས་ཀྱིས་དེའི་རྒྱུ་མཚན་ནི་ནད་པ་རྣམས་ཀྱི་ཀླད་པ་སྐྱོན་ཆེན་པོ་ཆགས་ཚར་བའི་རྗེས་སུ་གཞི་ནས་ན་ཚ་དེ་ཡོད་པར་ངོས་འཛིན་བྱས་པའི་རྐྱེན་གྱིས་ཡིན་སྲིད་པར་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ལོ་རྒས་རུ་འགྲོ་བའི་དཀའ་ངལ་སྐོར་ཞིབ་འཇུག་མཛད་མཁན Institutes of Aging ཟེར་བའི་འགོ་གཙོ་ཀླད་ཁམས་ཚན་རིག་པ་སྨན་པ Eliezer Masliah ལགས་ཀྱིས་ན་ཚ་དེ་ཡོང་མཁན་ངོས་འཛིན་བྱས་དུས་དེ་ཕྱི་དྲགས་པ་རེད་ང་ཚོས་ཅི་ཤེས་རྟོགས་བྱུང་སོང་ཟེར་ན། ཁྱོད་ཀྱིས་སྔ་ཙམ་ནས་བརྟག་དཔྱད་བྱེད་དགོས་པ་དེ་རེད་ཅེས་བརྗོད་ཡོད་པ་རེད། ཡང་དཀའ་ངལ་གཞན་ཞིག་ནི་ཐེངས་འདིའི་ཞིབ་འཇུག་དེའི་ནང་མཉམ་ཞུགས་མཛད་མཁན་དང་ཨལ་ཛཱ་མ་ཡི་ན་ཚ་ཡོད་མཁན་གྱི་ནད་རྟགས་ཡོད་མཁན་གྲས་ནས་བརྒྱ་ཆ་སུམ་ཅུ་ལ་དོན་དངོས་སུ་ན་ཚ་དེ་ཡོད་པ་མ་རེད། ཁོང་ཚོ་ལ Dementia ཟེར་བའི་ན་ཚའི་རིགས་མི་འདྲ་བ་གཞན་ཡོད་པ་ལས་ཨལ་ཛཱ་མ་ཟེར་བའི་ན་ཚ་དེ་མེད་པ་ཡིན་པ་རེད། དེར་བརྟེན་འདི་ཡི་སྨན་བཅོས་བྱེད་ཐབས་ཤིག་རྙེད་པའི་དབང་དུ་བཏང་ཡང་དེ་ཡི་ནུས་པ་ཐོན་སྲིད་མིན་ལ་ཡང་ཁ་གསལ་བའི་ར་འཕྲོད་ཡོང་གི་མེད་པ་གཅིག་རེད། ལོ་ཤས་ཀྱི་གོང་ནས་ན་ཚ་དེ་བརྟག་དཔྱད་མཛད་པའི་ལག་ཆ་ཡར་རྒྱས་བཏང་ནས་ཀླད་པ་བརྒྱུད་དཔྱད་ཟེར་བ་བྱེད་རྒྱུ་དང་སྒལ་རུས་ཀྱི་ཆུ་འཐེན་ནས་བརྟག་དཔྱད་མཛད་པའི་ལམ་ལུགས་གསར་གཏོད་མ་མཛད་པའི་གོང་དུ་ན་ཚ་དེ་བརྟག་དཔྱད་མཛད་རྒྱུར་དཀའ་ངལ་ཆེན་པོ་ཞིག་གནས་ཡོད་པ་རེད། བརྟག་དཔྱད་དེ་ནི་ཀླད་པའི་ནང་གི་བཅུད་རྫས་མི་འདྲ་བ་ཁག་གཉིས་ཚད་འཇལ་ནས་བརྟག་དཔྱད་བྱེད་པའི་ལམ་ལུགས་ཡིན་པ་རེད། བཅུད་རྫས་དེ་གཉིས་ཀྱིས་ཀླད་པའི་ནང་ལ་ན་ཚ་བསྐྲུན་ཞིང་ཀླད་རྩ་བསྡམས་ནས་ཀླད་རྩ་བརྒྱུད་ལམ་གཅོག་པ་དང་ཀླད་པའི་སྡེ་ཚན་བྱེ་བྲག་པ་ཆུང་དུ་གཏོང་གི་ཡོད་པ་རེད། ཐེངས་འདིའི་ན་ཚ་དེ་བརྟག་དཔྱད་བྱེད་སྟངས་གི་སློབ་སྟོན་གྱི་ཚད་ཐིག་གསར་པ་དེ་ཡིས་ཀླད་པའི་འགུལ་སྐྱོད་ལ་འགྱུར་བ་འགྲོ་འགོ་བཙུགས་པའི་གནས་སྐབས་ནས་བརྟག་དཔྱད་བྱེད་དགོས་ཀྱི་ཡོད་པ་འཁོད་ཡོད་པ་རེད། དེ་ལྟར་ན་ཡང་ད་ལྟའི་གནས་སྐབས་ལ་ན་ཚ་དེ་ཡོད་མེད་ལ་བརྟག་དཔྱད་བྱེད་ཐུབ་པ་ཡིན་ན་ཡང་སྨན་བཅོས་མཛད་པའི་སྨན་ཡོད་པ་ཞིག་མ་རེད། གཤམ་ལ་དེང་སྐབས་ཨར་ཛཱ་མ་ཡི་ན་ཚ་ཡོད་མཁན་གྱི་དཀའ་ངལ་རྣམས་སྒོམ་རྒྱག་པའི་བརྒྱུད་ནས་ན་ཚ་དེ་ཚབས་ཆེ་རུ་མི་འགྲོ་བར་གཏོང་རྩིས་ཡོད་པའི་ངོས་འཛིན་བྱས་པའི་སྐོར་ལ་ཞུ་གི་ཡིན། དེང་སྐབས་ནུབ་ཕྱོགས་སུ་སྒོམ་གྱིས་ལུས་ཀྱི་འཕྲོད་བསྟེན་ལ་ཕན་པའི་ཤེས་རྟོགས་ཇེ་མང་དུ་འགྲོ་བཞིན་པར་ངོས་འཛིན་ཇེ་ཆེར་འགྲོ་བཞིན་པ་ཡིན་ཅིང། སྒོམ་གྱིས་ཀླད་ཁམས་ཡར་རྒྱས་འགྲོ་གི་ཡོད་པ་ཤེས་རྟོགས་ཡོང་བའི་ཞིབ་འཇུག་གི་སྙན་ཐོ་ཡང་མང་པོ་ཞིག་མཐོང་རྒྱུ་ཡོད་པ་ཅིག་རེད། སྤྱི་ལོ་ཉིས་སྟོང་བཅུ་དྲུག་ལོར Beth Israel Deaconess Medical Center ཟེར་བའི་སྨན་དོན་ལྟེ་གནས་ཁང་གིས་བྱས་པའི་ཞིབ་འཇུག་གི་སྙན་ཐོ་ཡི་ནང་ལ། སྒོམ་གྱིས་ཀླད་པ་ལ་ཕན་ནུས་མང་པོ་ཡོང་གི་ཡོད་པ་དང། ཨལ་ཛཱེ་མར་གྱི་ན་ཚ་ཡི་ནུས་པ་དལ་དུ་གཏོང་ཐུབ་ཀྱི་ཡོད་པའི་འགྲེལ་བརྗོད་བྱས་འདུག་ཞིབ་འཇུག་དེ་ཡིས་མི་ལོ་གྲངས་ལྔ་བཅུ་ང་ལྔ་ནས་དགུ་བཅུ་བར་སླེབས་པའི་མི་ཚོགས་གཅིག་ཚོ་ཁག་གཉིས་སུ་བགོས་ནས་བརྟག་དཔྱད་བྱས་ཏེ་ཚོ་ཁག་གཅིག་ལ་རྒྱུན་ཅན་གྱི་སྨན་སྤྲད་ནས་སྨན་བཅོས་བྱས་པ་དང་ཚོ་ཁག་གཞན་དེ་ལ་སྒོམ་རྒྱག་བཅུག་པ་དང་བདུན་ཕྲག་རེ་རེའི་ནང་ཉུང་མཐའ་ལ་ཡང་ཡོ་ག་ཆུ་ཚོད་གཉིས་རེ་བྱེད་བཅུག་ནས་ཚོ་ཁག་དེ་གཉིས་ཀྱི་ཁྱད་པར་ལ་བརྟག་དཔྱད་བྱས་ཡོད་པ་རེད། བརྒྱུད་རིམ་དེ་ཡི་ནང་སྒོམ་དང་ཡོ་ག་ཉམས་ལེན་བྱེད་མཁན་རྣམས་ཀྱི་ཀླད་པ་ཡི་ནུས་པ་ཡར་རྒྱས་ཡོད་པ་དང། ཀླད་པ་ཡི་ཕུང་ཕྲ་རལ་གཏོར་ལ་འགྱུར་བའི་ཚད་གཞི་ཉུང་དུ་འགྲོ་བ་དང་ཀླད་པ་སླར་ཡང་གསོས་པ་སོགས་ཡོང་གི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། དེ་བཞིན་ཀླད་པ་སྲུང་སྐྱོབ་བྱེད་མཁན་གྱི་ཀླད་པ་ཡི་སྐྱི་མོ་ཀྱང་ཡར་གསོས་པ་དང། དེ་བཞིན་དུ་སེམས་ནང་བདེ་བ་ཆེ་རུ་འགྲོ་བ་དང་རང་གི་སེམས་ནང་ཁེར་རྐྱང་གི་ཚོར་བ་དེ་ཤུགས་ཆུང་དུ་འགྲོ་བ། ལུས་ཟང་ཟིང་གི་ཚོར་བ་སྤྲོད་མཁན་གྱི་རྫས་ཉུང་དུ་གཏོང་བ། སེམས་ངར་སྐྱེ་སའི་ཀླད་པ་ཡི་ཕྱོགས་ཀྱི་ཀླད་པ་མཐུག་ཏུ་གཏོང་བ་སོགས་ཀྱི་ནུས་པ་ཡོང་གི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། དེ་ལྟ་བུའི་ཀླད་པ་ཡི་འཕྲོད་བསྟེན་གྱི་ཕན་ཡོན་བརྒྱུད་ནས་ཨལ་ཛཱ་མ་ཡི་ན་ཚ་ཟེར་བ་དེ་ཡི་ནུས་པ་ཡང་ཆུང་དུ་གཏོང་ཐུབ་ཀྱི་ཡོད་པ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་ཨལ་ཛཱ་མར་སི་ཡི་ན་ཚ་ཟེར་བ་དྲན་པ་མེད་པ་ཆགས་འགྲོ་བའི་ན་ཚ་དེ་བརྟག་དཔྱད་བྱེད་པའི་ཐབས་ལམ་གསར་པ་ཞིག་རྙེད་ཡོད་པ་དེ་བེད་སྤྱོད་བྱེད་སའི་དུས་ལ་སླེབས་དུས་ན་ཚ་དེ་ཡོད་མེད་སྔོན་ནས་ཤེས་ཐུབ་ཀྱི་ཡོད་པའི་ནུས་པ་ཡོད་པ་སྐོར་དང། ད་ལྟ་བཅོས་ཐབས་མེད་པའི་ན་ཚ་དེ་སྒོམ་རྒྱག་པའི་བརྒྱུད་ནས་ན་ཚ་དེ་ཚབས་ཆེ་རུ་འགྲོ་རྒྱུ་དལ་དུ་གཏོང་ཐུབ་ཀྱི་ཡོད་པའི་སྐོར་ལ་གནས་ཚུལ་ཞུས་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོར་རྒྱལ་ཡིན། ལེ་ཚན་རྗེས་མ་ཡི་ནང་ལ་ང་ཚོ་སླར་ཡང་མཇལ་ཡོང་ད་བཟང་མོ་ཚེ་རིང།